དེབ་ཀྱི་སྐོར་ལས་པའི་ལམ་བརྗོད། སྐྱོན་བརྗོད་ཀྱི་རྐུབ་འདི་ལུགས་གཉན་སེ་མི་བྱམས་དང་སྤུན་སེམས་འདི་ཚོ་ཁ་ར་ལུགས་སྐུ་གཟུགས་བཟང་པོ་དང་ཁྲི་ལྡེ་བའི་ད་རེབ་ཆུ་རུད་ཀྱི་ལས་རིམ་ན་ལུགས་བྱེད་ཕམ་སྤུན་ཆེན་འདི་ཚོ་གི་ཤུགས་ང་དང་མཉམ་གྱི་ད་མ་ར་ང་བྱེད་ཚུལ་གྱི་ལུགས་རྒྱུ་ཧན་སྟོང་སྟོ་ཅི་ཆེ་ཁ་ར་ལུགས་ལབ་ནི། འདི་ཧན་སྟོང་སྟོ་འདི་ན་མ་ས་མེད་གི་མ་འགྲོའུ་ཅི་ར་ང་ཁ་ཁ་ར་ལུགས་ལབ་ནི། ལབ་ད་ལུགས་གཉན་སེ་མི་བྱམས་དང་སྤུན་སེམས་འདི་ཚོ་གི་བྱ་རོ་སྟོ་ས་འདི་ཚོ་ལས་ཁ་ར་ཁིག་འདི་ཤུགས་སེ་ལབ་ད་ཏི་འདི་བའི་ད་བུ་ར

འདི་ཉོན་འོང་དག་ལུ་སྦོར་དྲོལ་ཆུང་ཁུ་ཅི་ང་གི་ཉོན་འོང་དེ་གི་བས་འདི་རྣམ་མ་སམ་ཡང་ང་གི་ད་བུ་ར་འོང་ནི་དེ་གི་འདི་གི་མིའི་ག་ཅི་ན་འདི་གི་དྲིམ་ག་དེ་བས་ག་འདི་ང་གི་འོང་ཤེས་ནི་དེ་གི་འདི་ང་གི་ཉོན་འོང་དེ་བག་དི་སོང་ཡིན་འདི་མ་སོང་ག་ན་ལུ་ང་གི་ཁབ་ཆེ་ཤིམ་དག་ལུ་དབུག་འདི་མ་ད་དེ་ར་བེ་རུ་ར་ང་གི་ཧེ་མ་ལེ་ར་ང་གི་དབུག་འདི་ཧོ་མི་གོ་ལེ་བས།

སྣ་མ་ས་མའི་ང་ལོ་དགུ་དུང་དང་དུ་སེ་དེ་ལས་ང་གི་གོང་ཤེས་ཀྱི། ཡིན་ཚད་མི་ཆམ་དང་སྤུན་སིམ་དུ་ཚུ་དོན་ནི་ར་ང་ཆེ་མི་དུ་ཚུ་གི་རང་གི་དེབ་གི་གོ་ལས་པའི་དོན་ནི་ར་ང་གི་ད་བུ་ར་དི་ཚོང་ཁ་ར་ཚོང་ཁ་ན་ར་འཇོག་ཡིན་དི་ཁ་ལས་ང་ག་ཅི་ག་ཅི་ཉོ་ཡི་ག་དི་ག་ར་དི་ག་མི་དུ་ཚུ་གི་གོང་ཤེས

བདག། ཆེ་བཞེས་ཀྱི་ལས་རིམ་སྲན་ཚུབ་སེ་ཤུ་ནི་ཨི། ང་བཅས་པིན་ཆ་དུས་ཚོད་ག་ར། དུས་སུ་མེད་གི། སོལ་རྫུ་མེ་སི་ལ་པུ་རུ་བྱི་བས་ཅིན་ང་བཅས་སྨིན་དུས་ཚོད་ན་མ་སེ་མེད་གི། དུས་སུ་མེད་གི་ཚ་བཟུམ་བྱི་བས་ཨི། དུས་ཚ་ཅམ་བྱི་མ་ཏོ་ང་བཅས་ཕམ་པིན་ཆ་དུས་ཚོད་དུས་སུ་མེད་ཡུས་བཟུམ་བྱི་བས་ང་བཅས་ལུ་ཏེམ་ཨི། ད་རེས་ཀྱི་ལས་རིམ་གྱི་ནང་ཞིང་ཆེན་ཕམ་སྤུན་ཆེ་དུས་ཚོད་སེམས་གསོ་དུས་པའི་ཉེན་མི་རུ་བྱེད་པའི་ཅིན་ཀེན་ཆོས་ཀྱི་ཆེ་ཁག་རལ་གཅིག་ལ་སྤོབས་གནང་ཞུ་དང་མ་ར་ང་དང་མཉམ་གཅིག་མེད་ལམ་ཞུ་དགེ་རྩ་བརྒྱན་གཙོ་བོ་ཡུལ་ཤུལ་མ་ཞིག་ག་ཕམ་སྤུན་ཆ་ཆ་རོ་ཏོ་ས་ཁོང་ཕུ་ཡུལ་ག་དེ་ར་ཞུ་དུས་ཡོད་ག་འདི་གི་ན་ན་ལེ་ར་ཁོང་ག་ར་ལུ་ཙག་དུས་གི་བས་ཀེན་ཆོས་ཆ་ར་གི་ཁོང་ལུ་ག་ག་ཅིག་སུ་མེད་ཙ་ཙབ་ཨིན་ན་འདི་གི་ནང་ཞིང་ཁོང་ག་ར་ལུ་གཅིག་ལ་སྤོབས་གནང་སེ་ཞུ་ནི་ཨིན་འདི་མེད་ལམ་འདི་ཡུལ་ཤུལ་གི་ཚེ་ན་ཞུ་ནི་ཨ་མེན།

ཆོས་ཀྱི་གར་གྱི་བསྐོར་དག་མེད་ན། འདི་གསུམ་བགྱིས་པས། ང་བྱ་ཚུལ་གྱི་ནང་ན་ལས་ར་སེམས་ལྡན་སྣ་མ་སེམས་མའི་ལས་གཞོམ་གྱི་དེབ་ཁེགས་བསྡུས་པའི་ཀྱོན་གཅོད་ལུ་རུ་ར་སྣ་མ་སེམས་མས་ཀྱི་བསྟོད་པ་ཕུའུ་རུ་བྱེད་པའི་ཕྱིན་ཀྱོན་གཅོད་ཀྱི་ཁོག་འདི་གསུམ་མས་ཀྱི་ང་བྱེད་ལོའི་ཚ་གསུམ་འདི་བསགས་བསྡུས་པའི་ཁོག་གི་ང་བྱེད་ལུ་ག་བསྟོད་པའི་ཞག་དེའུ་ང་བྱེད་ཀྱི་ཚ་འདི་ང་བྱེད་ཀྱི་ག་གེ་ཤི། ཚ་སེ་ལབ་ད་ལོ་ཆབ་ན་ལོའི་ང་ཅིག་ཚ་ལུབ་ཡིན། ལྟོ་ན་ལོའི་ཚ་ལུག་ཡིན། དེ་ལས་དོ་རུ་ར་ང་ཆེ་ནུང་ལོའི་ང་ཅིག་ཚ་ཅིམ་ཡིན། དུ་ནུང་ལོ་ཅམ་ཅིམ་མ་ཏོ་ང་ཆེ་ར་གི་ཟ་ནའི་ང་ཅིག་ཚ་དུ་ཚུ་ང་ཅིག་ག་ཅིན་ན་ལོའི་ང་ཅིག་ཚ་ཚབ་དིག་པའི་ས་བོ་ཡིན། ད་ཚ་མ་ཆུབ་རུ་བྱེད་ཅིང་ང་ཅིག་ཨ་ཚ་ར་མི་ནུ་སེ་ང་ཅིག་དི་མ་ག་དུལ་ཀོ་མོ

བཅུ་གསུམ་གྱི་རྣལ་མ་བཅུ་ཚོ་བཅུ་བཞི་གྱི་རྣལ་མ་ཕྱེད་ཀྱི་ལྟ་བ་རུ་བྱེད་ཅིང་ཨང་སུམ་ཅུ་སོ་ལྔ་ལས་ཆུམ་ཚུལ་སོ་དྲུག་གསུངས་སོ་ཕྱེད་ཀྱི་ལྟ་བ་རུ་བྱེད་འདི་ཁ་ལོ་ཧ་གོ། འདིའི་རྣ་ལོས། ང་ཆེ་སྨིག་རྡུལ་ཚོས་ཆ་གསུམ་པའི་ཚ་ཚ་བིས། དེ་ཚ་ཙམ་གྱིས་མ་གཏོགས་ང་ཆེ་ལོ་ཡུད་གསུམ་གྱི་བས། འདི་ཅོག་ར་གཅིག་པའི་ར་མའི་དུས་ཀྱི་ལེའུ་ལྔ་གིས་ང་ཆེ་གི་ཨང།

ཕྱུ་རུ་ལོས་ཕྱུ་རུ་ལོས་ལྟ་ཞིག་ཁོང་བ་ཏི་སྟེགས་འདི་འཇོག་བསྡད་ཟེར་ང་གཅིག་ཚུད་ལ། དེར་བ་ཏི་སྟེགས་འདི་འཇོག་ད་ལོ་ཨའོ་སྐུ་མས་འདི་ཚོ་མེད་གི། མ་པ་ལེ་ར་ཁོང་གིས་བ་ཏི་སྟེགས་འདི་མི་འཇོག། ད་ལ་བ་ལུ་བ་ཏེ་མི་བ་ལུ་ན་དུང་དུ་ན་ལོ་ཆས་འཇོག་རུ་ཆོད་ཅིག། ག་དེ་བས་ཆོས་སུ་མེད་ལ་བ་ལུ་ཡང་ཅི་བན་བ་ཏེ་མ་ཤེས་ཡང་ཅི་བན་ཆོས་ཀྱི་ག་ཅེས་མ་ཤེས། ཡོད་ཆོས་མིན་ནོ། ཆོས་ང་ད་ཨའོ་ཀོ་འམ་རེ་མེད་ན་སེ་ལ་བི་ཡིན་མེད་ན། འདི་ཅོག་ར་ཅི་པེ་ར། གཉན་སེ་མི་བྱམས་ད་བོན་སེམས་འདི་ཚུལ། ང་ཅའི་མི་འདི་ཚོས